ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་གཉིས་རེས་གཟའ་སྤེན་པའི་ལས་རིམ་འདི་བཀོད་སྒྲིག་གནང་མཁན་མཁའ་འགྲོ་གཡང་འཛོམས་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་རྒྱུ་ཡིན།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལེ་ཚན་ཁག་འགོ་མ་བཙུགས་གོང། ཐོག་མར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རེས་འབྲུག་ཡུལ་གྱི་རྒྱལ་ཡོངས་འོས་བསྡུའི་ནང་ཚེ་རིང་སྟོབས་རྒྱས་མཆོག་ལ་སླར་ཡང་འདེམས་ཐོན་བྱུང་བའི་སྲིད་བློན་ལ་འཚམས་འདྲི་བསྩལ་འདུག་སྤྱི་ཚེས་བཅུ་གཉིས་ཉིན་རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་སྒེར་ཡིག་ཚང་དགའ་ལྡན་ཕོ་བྲང་གིས་སྤེལ་གནང་བའི་གནས་ཚུལ་ནང། ཉེ་དུས་འབྲུག་ཡུལ་ནང་རྒྱལ་ཡོངས་འོས་བསྡུ་ཆེན་མོ་ནང་འདེམས་ཐོན་བྱུང་བའི་སྲིད་བློན་ཚེ་རིང་སྟོབས་རྒྱས་ལགས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཀྱི་ཕྱག་བྲིས་ཤིག་གསོལ་སྩལ་མཛད་ཡོད་པ་དང། ཕྱག་བྲིས་དེའི་ནང་མགོན་པོ་གང་ཉིད་བོད་མི་ཞིག་ཡིན་པའི་ཆ་ནས་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས ྋགོང་ས་མཆོག་དང་འབྲུག་ཡུལ་མི་མང་གི་བར་འབྲེལ་བ་ཡོད་པ་དང། དེ་བཞིན་གོང་ས་མཆོག་ནི་དམངས་གཙོའི་ཐད་ལ་ཆོད་སེམས་བརྟན་པོས་དགའ་མོས་གནང་མཁན་ཞིག་ཡིན་པའི་ཆ་ནས་གོང་ས་མཆོག་གིས་འབྲུག་ཡུལ་རྒྱལ་ཁབ་ནང་འབྲུག་རྒྱལ་པོ་མཆོག་གི་མིག་རྒྱང་རིང་བའི་དབུ་ཁྲིད་འོག་འདས་པའི་ལོ་མང་ནས་འཛུགས་སྐྲུན་དང་དམངས་གཙོའི་ལམ་ལུགས་ལྡན་པའི་འཛིན་སྐྱོང་གནང་བཞིན་པ་དེ་ནི་བསྟོད་བསྔགས་འོས་པ་ཞིག་ཡིན་པ་གོང་ས་མཆོག་གིས་བཀའ་གནང་འདུག། ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེང་གི་དུས་སུ་འབྲུག་དེ་བཞིན་དེང་དུས་དང་འཚམས་པའི་ཐོག་ནས་འཛུགས་སྐྲུན་བྱེད་བཞིན་པ་དང་ཆབས་ཅིག་རང་གི་གནའ་བོའི་ཆོས་དང་རིག་གཞུང་དེ་དག་གཅེས་འཛིན་བྱེད་བཞིན་ཡོད་པར་བརྟེན། ཁྱེད་ཀྱིས་སྲིད་བློན་གནང་བའི་ལས་ཡུན་རིང་ལས་དོན་དེ་དག་མུ་མཐུད་དེ་མཇུག་སྐྱོང་གིས་སྲ་བརྟན་ཆེ་རུ་འགྲོ་ངེས་ཡིན་པའི་ཡིད་ཆེས་ཞུ་ཡི་ཡོད་ལ་ང་ཚོ་བོད་དང་འབྲུག་གི་མི་མང་གཉིས་ཀྱི་བར་ལ་ཐུན་མོང་མ་ཡིན་པའི་ནང་ཆོས་ཤིག་ཉམས་ལེན་བྱེད་བཞིན་ཡོད་པ་མ་ཟད་ང་ཚོའི་ཆོས་ལུགས་ཀྱི་སྲོལ་རྒྱུན་དེ་ནི་དད་པ་ཙམ་ལ་གཞི་བཅོལ་བ་ཞིག་མིན་པར་ནང་ཆོས་ཐོག་ནས་འགྲོ་བ་མི་སྤྱི་ཡོངས་ལ་དོན་དམ་གྱི་ཕན་ཐོགས་ཡོད་པ་ཞིག་ཡིན་པ་དང་ང་ཚོའི་བཀའ་འགྱུར་དང་བསྟན་འགྱུར་དེ་དག་ནི་སྟོན་པ་སངས་རྒྱས་ཀྱིས་གསུངས་པའི་བཀའ་དང་དེ་བཞིན་དེ་དང་འབྲེལ་བའི་རྒྱ་གར་གྱི་ནང་པའི་སློབ་དཔོན་རྣམ་པའི་བཀའ་རྩོམ་བསྟན་བཅོས་བཅས་ཀྱི་ནང་སེམས་ཀྱི་ངོ་བོ་དང་སེམས་ཀྱི་འདུ་ཤེས་དང་ཚོར་བ་བཅས་ཀྱི་འགྲོ་སྟངས་ཀྱི་ཤེས་ཡོན་ཧ་ཅང་ཕྱུག་པོ་ཡོད་པ་དེ་དག་ནི་དེང་གི་དུས་སྐབས་སུ་འཛམ་གླིང་ནང་ཞི་བདེ་བསྐྲུན་པར་ཕན་ཐོགས་ཆེན་པོ་ཡོད་པ་ཞིག་ཡིན་པར་བཀའ་གནང་འདུག། མཐའ་དོན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁྱེད་ཀྱིས་འབྲུག་རྒྱལ་ཁབ་དང་མི་དམངས་ཀྱི་བདེ་དོན་གྱི་ཆེད་དུ་ལས་དོན་གནང་བཞིན་པར་ལམ་ལྷོངས་ཡོང་བའི་སྨོན་འདུན་ཡོད་ཅེས་གསུངས་འདུག་དེ་བཞིན་ཡང་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་འབྲུག་གི་སྲིད་བློན་ཚེ་རིང་སྟོབས་རྒྱས་ལགས་དང་འབྲུག་ཡུལ་གྱི་མི་དམངས་དམངས་གཙོ་ཚོགས་པར་ཉེ་ཆར་ཕྱི་ཟླ་དང་པོའི་ཚེས་དགུ་ཉིན་གྱི་འོས་བསྡུའི་ནང་ལམ་ལྷོངས་ལྡན་པའི་རྒྱལ་ཁ་ཐོབ་པར་འཚམས་འདྲི་ཞུས་པ་དང་དེ་བཞིན་ཨ་རི་ངོས་ནས་འབྲུག་གི་གཞུང་གསར་པའི་ལྷན་དུ་མཛའ་གྲོགས་ཀྱི་འབྲེལ་བ་འཛུགས་རྒྱུ་དང

ཕྱི་ཟླ་དང་པོའི་ཚེས་བཅུ་གཉིས་དང་བོད་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་རྒྱ་གར་གནས་མཆོག་རྡོ་རྗེ་གདན་དུ་རྒྱལ་ཡོངས་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་སྐབས་སུམ་ཅུ་སོ་ལྔ་པ་འཚོགས་བཞིན་པའི་དུས་དང་བསྟུན་སྔ་འགྱུར་རྙིང་མའི་བླ་ཆེན་རྣམ་པ་དང་སྨོན་ལམ་ཆེན་མོའི་འབྲེལ་ཡོད་རྣམས་ཀྱིས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གཟིམ་ཆུང་མཇལ་བཅར་ཞུས་ཡོད་པ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང་རླབས་ཆེན་གྱི་ཐུགས་ཀྱི་བཞེད་དགོངས་མཐའ་དག་ལྷུན་གྱིས་འགྲུབ་པའི་གསོལ་འདེབས་སྨོན་ལམ་ཞུས་ཡོད་འདུག།

བོད་ནང་རྒྱ་ནག་གཞུང་གིས་བོད་མིའི་གཞི་རྩའི་རང་དབང་ལ་དམ་དྲག་དང་ཆོས་ལུགས་དད་མོས་ཐོག་དྲག་གནོན། བོད་མིའི་ངོ་བོ་དང་རིག་གཞུང་རྩ་མེད་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་གནས་སྟངས་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་སྙན་ཐོའི་ནང་གསལ་བཏོན་གནང་བའི་སྐོར་ལོ་པེ་ལགས་ཀྱིས་སྙན་སྒྲོན་གནང་གི་རེད། བོད་ནང་རྒྱ་ནག་གཞུང་གིས་བོད་མིའི་གཞི་རྩའི་རང་དབང་ལ་དམ་དྲག་དང་ཆོས་ལུགས་དད་མོས་ཀྱི་ཐོག་དྲག་གནོན། བོད་མིའི་ངོ་བོ་དང་རིག་གཞུང་རྩ་མེད་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་པ་གི་སྐོར། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ཉིས་སྟོང་ཉེར་གསུམ་ལོ་གི་ལོ་འཁོར་སྙན་ཐོ་རུ་འཁོད་ཡོད། ཨ་མི་རི་ཁའི་ནང་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ལོ་རེ་བཞིན་རྒྱལ་སྤྱིའི་ཁྱོན་དུ། གཞུང་སྒེར་གང་ཅིའི་ཐོག་ནས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་དྲག་གནོན་གི་གནས་ཚུལ་ཐོག་ཞིབ་འཇུག་གི་ལོ་འཁོར་སྙན་ཐོ་འདོན་སྲོལ་ཡོད་པ་ལྟར། སྔ་ལོ་ཉིས་སྟོང་ཉེར་གསུམ་ལོ་གི་ལོ་འཁོར་སྙན་ཐོ་འདོན་སྤེལ་དང་སྦྲགས། སྤྱི་ཟླ་དང་པོ་གི་ཚེས་པ་བཅུ་གཉིས་ཀྱི་ཉི་མ་ཐའི་ལན་ཌི་གི་རྒྱལ་ས་སྦེན་ཀོག་ཏུ་གསར་འགོད་ལྷན་ཚོགས་ཞིག་འཚོགས་པ་གི་སར། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ཨེ་ཤ་ཡ་གི་མངའ་ཁུལ་གྱི་འགན་འཛིན་ཨེ་ལིང་ཕེག་སོན་ལགས་ནས། རྒྱ་ནག་ནང་ཞི་ཅིན་ཕིང་གིས་སྲིད་དབང་བཟུང་བ་གི་རིང། སྤྱི་ཚོགས་ནང་དམ་དྲག་དང་དྲག་གནོན་གི་གནས་སྟངས་ཇེ་ཆེར་བཏང་ཡོད་པ་དང། བོད་ནང་གཞི་རྩའི་རང་དབང་གི་ཐོག་དམ་དྲག་ཚབས་ཆེན་བྱས་ཡོད་པ་གི་སྐོར་འགྲེལ་བརྗོད་གནང་གི་འདུག། རྒྱ་ནག་ནང་ལོ་བཅུ་ཕྲག་གཅིག་ལྷག་གི་རིང་ཞི་ཅིན་ཕིང་གིས་སྲིད་དབང་བཟུང་སྟེ་སྤྱི་ཚོགས་ཀྱི་ནང་དམ་དྲག་དང་དྲག་གནོན་གི་གནས་ཚུལ་ཚབས་ཇེ་ཆེར་བཏང་ཡོད་པ་མ་ཟད། ཤིན་ཅང་གི་ནང་མངོན་གསལ་དོད་པོ་གི་སྒོ་ནས་མི་རིགས་རྩ་མེད་ཀྱི་ནག་ཉེས་བསགས་ཡོད་པ་གིས་མཚོན། བོད་ནང་གཞི་རྩའི་རང་དབང་ལ་དམ་དྲག་དང་དྲག་གནོན་ཚབས་ཆེན་དང། རྒྱ་ནག་དམར་པོའི་དབང་སྒྱུར་ལ་ཉེན་ཁ་ཡོད་པ་གི་ཆོས་ལུགས་དང་རིག་གཞུང་གང་ཅིར་ཡང། རིག་གཞུང་རྩ་གཏོར་དང་ཆོས་ལུགས་དད་མོས་དྲག་གནོན་གི་སྲིད་བྱུས་ལག་བསྟར་བྱས་ཡོད་ཅེས་གསལ་སྟོན་གནང་ཡོད་ཅིང། འདི་གའི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་རྡ་རམ་ས་ལའི་གསར་འགོད་པས། སྲིད་འཛིན་ཞི་ཅིན་ཕིང་གི་དབང་སྒྱུར་སྐབས་བོད་ནང་རྒྱ་བསྒྱུར་གི་སྲིད་བྱུས་ལག་བསྟར་གནས་སྟངས་ཀྱི་ཐད་དུ་དྲི་བ་ཞུས་པར། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཀྱི་ཨེ་ཤ་གི་འགོ་འཛིན་ཨེ་ལིན་ཕེག་སོན་ནས། བོད་དང་ཤིན་ཅང་གི་ནང་ཆོས་ལུགས་རྒྱ་བསྒྱུར་གྱི་སྲིད་བྱུས་ལག་བསྟར་གྱིས་ཆོས་ལུགས་ཀྱི་ངོ་བོ་བསྒྱུར་བ་དང་ཆོས་ལུགས་དྲག་གནོན་ཚབས་ཆེན་བྱེད་བཞིན་པ་ཐོ་འགོད་བྱས་ཡོད་པ་དང། རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་འགྲོ་བར། Thermo Fisher བཟོ་ཚོང་ཁང་གིས་ཉེ་ལམ་རྒྱ་ནག་ལ་འཕྲུལ་ཆས་ཚོང་མཚམས་བཞག་པ་ལྟར། ཕྱི་རྒྱལ་གྱི་བཟོ་ཚོང་ཁང་ཁག་བརྒྱུད་ནས་རྒྱ་ནག་ལ་གནོན་ཤུགས་སྤྲད་ན་ཕན་ཐོགས་འབྱུང་སྲིད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག།

བོད་མིའི་རིགས་རྫས་བསྡུ་རུབ་བྱས་པ་གསལ་སྟོན་གྱིས་ཕན་འབྲས་སོན་པ་དང་མཚུངས། བོད་ཙམ་མིན་པར་རྒྱ་ནག་རྒྱལ་ཡོངས་སུ་གནས་ཚུལ་དེ་རིགས་ལྷག་གི་ཡོད་པ་དང། གང་ལྟར་གནས་ཚུལ་འདིའི་ཐོག་ནས་རྒྱ་ནག་གཞུང་ལ་ཐད་ཀར་གནོན་ཤུགས་མི་འགྲོ་བའི་སྐབས། རྒྱ་ནག་ནང་གི་ཕྱི་རྒྱལ་གྱི་བཟོ་ཚོང་ཁང་ཆེན་པོ་རྣམས་བེད་སྤྱོད་བཏང་ན། རྒྱ་ནག་གི་མི་སེར་དཀྱུས་མ་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་སུ་འགྲོ་རྒྱུར་སྐབས་རེར་ཕན་ཐོགས་འབྱུང་གི་འདུག་ཅེས་འགྲེལ་བརྗོད་གནང་སོང། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གི་སྙན་ཐོ་གི་ནང་བོད་ཀྱི་ས་ཁུལ་ཁག་གི་ནང་ཆོས་དད་དང་གཏམ་བརྗོད། འགྲོ་འདུག་དང་འདུ་འཛོམས་ཀྱི་རང་དབང་གི་ཐོག་སྤྱི་ལོ་ཉིས་སྟོང་ཉེར་གསུམ་གྱི་ལོར་རྒྱ་ནག་གིས་དམ་དྲག་ཤུགས་ཆེ་བྱས་ཡོད་པ་འཁོད་ཡོད་པའི་ཁར། བོད་ནང་འབྲོག་པ་གནས་སྤོས་དང་ཁོར་ཡུག་སྲུང་སྐྱོབ། སྐད་ཡིག་རྩ་མེད་དུ་བཟོ་བཞིན་པ་གི་གནས་ཚུལ་བཅས་ཀྱི་ཐོག་གི་སྐད་ཆ་བཤད་མཁན་ཚོར་འཕྲལ་དུ་དྲག་གནོན་དང། ཁྲིམས་བརྩི་དགོས་པ་དང་ཉེན་རྟོག་པར་གནས་ཚུལ་མཁོ་སྤྲོད་བྱས་ན་བྱ་དགའ་སྤྲོད་པ། ཕྱི་རྒྱལ་ལ་འབྲེལ་བ་ཡོད་པ་ཚོ་འཛིན་བཟུང་བྱས་པ་དང་དཔེར་ན་དགེ་བཤེས་ཕན་བདེ་རྒྱལ་མཚན་ལགས་འཛིན་བཟུང་གིས་སྤྱི་ལོ་ཉིས་སྟོང་ཉེར་གསུམ་གྱི་ལོར་བཙོན་ཁང་དུ་འདས་གྲོངས་གྱུར་པ་སོགས་འཁོད་ཡོད་ཅིང། ཡང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་ཀྱང། སྤྱི་ལོ་ཉིས་སྟོང་ཉེར་གསུམ་གྱི་ལོ་ནི་སྤྱི་ཡོངས་བོད་ནང་འགྲོ་བ་མིའི་ཐོབ་ཐང་སྔར་ལས་ཇེ་སྡུག་ཏུ་ཕྱིན་ཏེ། གཏན་འཇགས་སློབ་གྲྭར་རྒྱ་ནག་དམར་པོའི་སློབ་གསོ་སྤེལ་བ་གི་ཛ་དྲག་གནས་ཚུལ་སོགས་གང་ཅི་གི་ཐད་ནས། བོད་དུ་རྩ་མེད་ཀྱི་སྲིད་བྱུས་ཞིག་ལག་བསྟར་བྱེད་བཞིན་པར་བརྟེན། དེ་ཚོ་ལ་ང་ཚོས་གདོང་ལེན་བྱེད་དགོས་པ་གི་གནས་སྟངས་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག། དེ་སྔ་ཕལ་ཆེར་ཡིན་པ་ན་མི་བསད་ཁྲག་སྦྱོར་བྱས་དང་རེད་པ་རྡུང་རྡེག་བྱས་དང་དེ་ཚོ་ཁག་ལ་ཤུགས་ཆེ་ཤོས་ཤིག་སྟོན་བསྡད་ཀྱི་ཡོད་རེད། ད་ལྟ་བསམ་བློའི་འགྱུར་བ་བཏང་བའི་ཐོག་ནས་བོད་ཀྱི་ཆག་འཇིག་གི་གནས་སྟངས་ཅིག་བོད་དེ་རྩ་མེད་བཏང་ཡས་ཀྱི་གནས་སྟངས་ཅིག་ཁག་ལ་རྒྱ་ནག་གཞུང་གི་སྲིད་ཇུས་ངན་པ་ཞིག་སྟོན་གྱི་ཡོད་དུས་ཙམ་པ་དེ་ལ་ང་ཚོས་གདོང་ལེན་བྱེད་དགོས་པའི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད། བོད་ནང་ཡིན་པའི་རྒྱ་ཆེའི་མི་མང་ཚོ་ཡིན་ནའི་ཀྱི་བོད་ཀྱི་ཆོས་དང་རིག་གཞུང་དེ་ཚོ་སྒང་ལ་དོ་སྣང་ཆེན་པོ་ཞིག་རེད་པ་ཅིག་གནང་གི་ཡོད་རེད། གནང་བ་དེ་ད་ལྟ་ཕལ་ཆེར་མ་རེད་དེ་སྔ་ཡིན་པ་ནས་ཀྱི་བོད་དུ་ཆོས་དང་རིག་གཞུང་འདི་བོད་མི་རིགས་ཀྱི་སྲོག་རྩ་ཡིན་པའི་ཀྱི་གནས་སྟངས་ཐོག་ནས་ཡིན་དུས་ཙམ་པ་ལ་དེ་ལས་འགལ་བའི་ཀྱི་རྒྱ་ནག་གཞུང་གི་སྲིད་བྱུས་ག་རེ་སྤེལ་གྱི་ཡོད་ན་དེ་ལ་བོད་བོད་མི་ཚོས་ནས་གདོང་ལེན་བྱས་ཀྱི་ཡིན་པ་དེ་གསལ་པོ་རེད་ཟེར་ཞུ་ཡིན། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་སྤྱི་ལོ་ཉིས་སྟོང་ཉེར་གསུམ་གྱི་ལོར་གནས་ཚུལ་ཤེས་རྟོགས་བྱུང་བ་གི་ནང། སྤྱི་ལོ་ཉིས་སྟོང་ཉེར་གསུམ་གྱི་ལོར་མགོ་ལོག་དཔལ་ཡུལ་དགོན་པ་གི་དགེ་འདུན་པ་ཚོར་ཁ་བྲལ་ལ་ངོ་རྒོལ་དང་རྒྱ་ནག་གཅིག་གྱུར་ཁས་ལེན་དགོས་པ་གི་ས་ཡིག་བརྒྱབ་བཅུག་ཡོད་པ་དང། ཡང་ལོ་དེའི་སྤྱི་ཟླ་བཅུ་གཅིག་པ་གི་ནང་རྒྱ་ནག་གཞུང་གིས་ཐེ་བོ་བཀྲ་ཤིས་དགོན་པ་གི་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་འཛིན་བཟུང་བཙན་ཁྲིད་བྱས་པ། སྤྱི་ཟླ་བཅུ་གཉིས་པ་གི་ནང་དགའ་ལྡན་ལྔ་མཆོད་ལ་ལྷ་སའི་ནང་ཞིབ་བཤེར་དམ་དྲག་ཤུགས་ཆེ་བྱས་པ་དང། སྤྱི་ཟླ་གསུམ་པ་གི་ནང་དབྱངས་མཚོ་ལགས་ནས་ཕྱི་རྒྱལ་ལ་འབྲེལ་བ་བྱས་ལུགས་ཀྱིས་འཛིན་བཟུང་བྱས་པ། སྤྱི་ཟླ་གཉིས་པ་གི་ནང་ལི་ཐང་དགེ་བཤེས་ཕན་བདེ་རྒྱལ་མཚན་ལགས་བཙོན་ཁང་དུ་འདས་གྲོངས་ཕྱིན་པ་དང། སྤྱི་ཟླ་དང་པོ་གི་ནང་བོད་མི་གཞོན་སྐྱེས་དཔལ་མགོན་ལགས་ཕྱི་རྒྱལ་ལ་འབྲེལ་བ་ཡོད་ལུགས་ཀྱིས་འཛིན་བཟུང་བཙོན་འཇུག་བྱས་པ་སོགས་ཀྱི་གནས་ཚུལ་བྱུང་ཡོད་ཀི། རྒྱ་གར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གཡུ་སྒྲོན་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་བསྐྱར་ཞིབ་གནང་པའི་སྙན་ཐོའི་ནང་བོད་ཀྱི་གནད་དོན་ཐོག་ལ་ངེས་པར་དུ་ནན་པོ་ཞིག་འཁོད་ཐབས་གནང་དགོས་པའི་འབོད་སྐུལ་ཞུས་འདུག་དེ་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གསུངས་པར་ཕྱི་ཟླ་དང་པོའི་ཟླ་མཇུག་ཏུ་སུད་སིའི་གྲོང་ཁྱེར་ཇི་ནི་ཝར་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱལ་ཚོགས་ཀྱི་ཚོགས་མི་ཡུལ་ཁག་ཚོའི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ལ་དུས་བཀག་བསྐྱར་ཞིབ་གནང་པའི་སྐབས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་དྲི་རྩད་གནང་རྒྱུའི་གྲ་སྒྲིག་གནང་བཞིན་ཡོད་པ་ལྟར་བོད་ནང་གི་གནས་སྟངས་ཧ་ཅང་གི་ཇེ་སྡུག་འགྲོ་བཞིན་པར་བརྟེན་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོས་རྒྱ་ནག་ཐོག་ལ་དྲི་རྩད་ནན་པོ་བྱས་ཏེ་ཚོགས་འདུའི་མཇུག་བསྡོམས་ཀྱི་སྙན་ཐོའི་ནང་བོད་ཀྱི་གནད་དོན་ནན་པོ་ཞིག་ཁུར་ཐབས་གནང་དགོས་པའི་སྐོར་གསུངས་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་དུས་བཀག་བསྐྱར་ཞིབ་དེ་ནི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་གསུམ་ཉིན་གནང་རྒྱུ་ཡིན་ཞིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་ལོ་བཞི་རེའི་ཐོག་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོའི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་བསྐྱར་ཞིབ་གནང་གི་ཡོད་པ་རེད། ན་ནིང་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བདུན་པའི་ནང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་པ་མཉམ་སྒྲིལ་གྱིས་བོད་ཁྱོན་ཡོངས་སུ་རྒྱ་ནག་གཞུང་གིས་འཆར་གཞི་ལྡན་པའི་སྒོ་ནས་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བའི་བྱ་སྤྱོད་རྣམས་འཁོད་པའི་སྙན་ཐོ་ཞིབ་ཕྲ་ཞིག་བཏོན་ཡོད་པ་དང་སྙན་ཐོའི་ནང་རྒྱ་ནག་གཞུང་གིས་བོད་ནང་དུ་དྲག་གནོན་དང་རྩ་མེད་ཀྱི་བྱ་སྤྱོད་ལག་བསྟར་ཤུགས་ཆེར་བཏང་ཡོད་པའི་གནས་ཚུལ་གཙོ་བོ་བཏོན་ཡོད་པ་རེད་འདུག།
Australia བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས Australia བཅའ་སྡོད་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་གཞུང་ཚབ་པ་ཆེན་མོ་མཆོག་དང་མཇལ་འཕྲད་ཞུས་ཏེ་བོད་དོན་སྐོར་བཀའ་མོལ་གནང་འདུག་དེ་ཡང Australia བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་ཟླ་བ་དང་པོའི་ཚེས་བཅུ་གཅིག་ཉིན Australia བཅའ་སྡོད་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་གཞུང་ཚབ་ཆེན་མོའི་ལས་ཁུངས་སུ་ཕེབས་ནས་གསར་དུ་བསྐོ་བཞག་གནང་བའི་གཞུང་ཚབ་པ་སྐུ་ཞབས Gabriele Visentin མཆོག་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་ཞུས་པ་བརྒྱུད་ཉེ་སྔོན་ཡོ་རོབ་གྲོས་ཚོགས་ཀྱིས་རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་ས་ཡ་བརྒལ་བ་བཙན་དབང་གིས་ཕ་མ་དང་ཁ་བྲལ་ནས་བཅའ་སྡོད་སློབ་གྲྭར་བཅུག་ནས་རྒྱ་སྒྱུར་གྱི་སློབ་གསོ་སྤེལ་དང་སྤེལ་མུས་སུ་ཡོད་པར་སྐྱོན་བརྗོད་དང་གྲོས་ཆོད་བཞག་པར་ཐུགས་རྗེ་ཆེ་ཞུས་ཡོད་པ་རེད། དེ་དང་ཆབས་ཅིག་རྒྱ་གར་གཞུང་གིས་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་གནས་ཚུལ་དང་རྒྱ་ནག་གཞུང་གིས་བོད་མིའི་བླ་སྤྲུལ་གྱི་ཡང་སྲིད་ངོས་འཛིན་ལས་དོན་ལ་ཐེ་གཏོགས་བྱས་དང་བྱེད་བཞིན་པ། བོད་མིའི་སྒྲིག་འཛུགས་ཀྱིས་བོད་དོན་སེལ་ཐབས་སུ་དབུ་མའི་ལམ་གྱི་སྲིད་བྱུས་མུ་མཐུད་ནས་ལག་ལེན་དུ་བསྟར་བཞིན་པ་སོགས་ངོ་སྤྲོད་གནང་འདུག། བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་འདི་གར་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བར་གཞིགས་ན།
ཁ་སང་ད་ལྟ་སྟེ་ཨོ་སི་ཀྲུ་ལི་ཡ་གི་ད་གཅིག་བཅའ་བཞུགས་ཡུ་རོབ་མཐུན་ཚོགས་ཀྱི་གཞུང་ཚབ་ཆེན་མོ་དེ་འདྲས་མཇལ་འཕྲད་ཞུས་པ་ཡིན། ཨ་ནི་དེ་མཇལ་འཕྲད་ཞུ་དགོས་རྒྱུ་མཚན་དེ་གཅིག་ནི་ཁོང་ད་ལྟ་ཨོ་སི་ཀྲུ་ལི་ཡ་ལ་ད་ལྟ་ཡུ་རོབ་མཐུན་ཚོགས་ཀྱི་གཞུང་ཚབ་གསར་པ་དེ་འདྲ་ཆགས་ཏེ་ཡོད་རེད་ཨ་ནི་ཁོང་ལ་འཚམས་འདྲི་ཞུ་ཡ་དང། ཨ་ནི་དོན་དག་གཉིས་པ་དེ་ག་ཅི་ཉེ་བའི་ཆར་ལ་ད་ལྟ་ཡུ་རོབ་མཐུན་ཚོགས་གྲོས་ཚོགས་ནས་རྒྱ་ནག་གཞུང་གིས་ད་བོད་ཕྲུག་ས་ཡ་གཅིག་ལྷག་ཅིག་ལ་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་ཁག་ཏུ་བཙན་འཛུགས་བྱེད་བཞིན་པའི་སྐྱོན་བརྗོད་ཀྱི་གྲོས་ཆོད་བཞག་གནང་ཡོད་རེད་ཨ་ནི་དེ་ལ་ཐུགས་རྗེ་ལེགས་འབུལ་ཞུ་ཡ་གཙོ་བོ་འགྲོ་བ་དེ་འདྲ་ཆགས་ཏེ་ཡོད།
Australia བཅའ་སྡོད་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་གཞུང་ཚབ་ཆེན་མོ་སྐུ་ཞབས Gabriele Visentin ནི

སྐབས་དེ་སྐུ་ཞབས་མགོ་ལོག་འཇིགས་མེད་ལགས་ཀྱིས་བོད་ནང་དུ་ཆབ་སྲིད་ལས་འགུལ་ཇི་ལྟར་འགོ་བཙུགས་སྟངས་དང་དེ་ནི་ཁོང་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་མིའི་སྒེར་ལངས་གསུམ་བཅུའི་དུས་དྲན་གྱི་གསུང་འཕྲིན་བོད་ནང་འགྲེམས་སྤེལ་བྱས་ཏེ་བོད་ཀྱི་ཆབ་སྲིད་ལས་འགུལ་ཐོག་མར་འགོ་བཙུགས་པའི་སྐོར་དང། དེ་རྗེས་ཉིས་སྟོང་བཞི་ནས་ཉིས་སྟོང་ལྔ་ལོར་ཁོང་གིས་ཆབ་སྲིད་ལས་འགུལ་སྤེལ་རྒྱུ་སེམས་ཐག་བཅད་པ་དང་ལས་འགུལ་མང་དུ་སྤེལ་བ་དང་དམིགས་བསལ་ཉིས་སྟོང་བརྒྱད་ལོའི་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ལས་འགུལ་ནང་མཉམ་ཞུགས་གནང་བ་མ་ཟད། ཉིས་སྟོང་བརྒྱད་ལོར་དོན་གྲུབ་དབང་ཆེན་ལགས་དང་ལྷན་དུ་འཇིགས་བྲལ་ཞེས་པའི་དངོས་བྱུང་གློག་བརྙན་བཟོ་སྐྲུན་བྱས་པའི་རྐྱེན་གྱིས་ཉིས་སྟོང་བརྒྱད་ནས་ཉིས་སྟོང་བཅུ་གཉིས་བར་གྱི་དུས་ཡུན་ནང་རྒྱ་ནག་གཞུང་གིས་ཁོང་ཐེངས་གསུམ་འཛིན་བཟུང་བྱས་ཏེ་འཆི་རྐྱེན་ལ་ཐུག་པའི་ཉེས་རྡུང་དང་མནར་གཅོད་ཚད་མེད་བཏང་བ་དང་དེ་རྗེས་ཁོང་མཚན་མོ་ཞིག་བྲོས་བྱོལ་དུ་ཕེབས་ཐུབ་པ་བྱུང་བའི་སྐོར་གསུངས་ཡོད་པ་རེད་འདུག། སྐབས་དེ་ཨོག་ལན་ས་གནས་བོད་མི་སྤྱི་མཐུན་ཚོགས་པའི་ཚོགས་གཙོས་བོད་ཀྱི་ཆབ་སྲིད་བཙོན་པ་ཡོངས་གྲགས་ཅན་སྐུ་ཞབས་མགོ་ལོག་འཇིགས་མེད་ལགས་ཀྱིས་བོད་ཀྱི་རྩ་དོན་ཆེད་དུ་བཅངས་པའི་སེམས་ཤུགས་དང་བློ་སྟོབས་ཕྱག་ལས་བཅས་ལ་ཐུགས་རྗེ་ཞུས་པ་དང་དེ་བཞིན་ཁོང་གི་མཚན་ལ་ཡང་འཇིགས་མེད་ཀྱི་མིང་དང་དོན་མཚུངས་པའི་ཕྱག་ལས་གནང་བཞིན་པར་བསྔགས་བརྗོད་ཀྱང་ཞུ་མཁན་བྱུང་འདུག་མཐའ་དོན་དེ་སྐུ་ཞབས་མགོ་ལོག་འཇིགས་མེད་ལགས་ཀྱིས་བོད་མི་རྣམས་རྡོག་རྩ་གཅིག་སྒྲིལ་བྱ་རྒྱུ་གལ་ཆེན་པོ་ཡིན་པ་དང་བོད་མི་རྣམས་རྡོག་རྩ་གཅིག་སྒྲིལ་མེད་པར་བཟོ་རྒྱུ་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་དགོས་པའི་དམིགས་ཡུལ་དེ་ཡིན་པའི་སྐོར་གསུངས་ཡོད་པ་རེད་འདུག། སྐུ་ཞབས་མགོ་ལོག་འཇིགས་མེད་ལགས་ནི་གཟའ་འཁོར་དེ་ནིའུ་ཛི་ལན་ནང་བཞུགས་ཀྱི་ཡོད་པ་དང་ཁོང་རྒྱལ་ཁབ་དེ་ནང་ཕེབས་པ་ད་རེས་ཐེངས་གཉིས་པ་ཡིན་པ་རེད་འདུག། གཤམ་ལ་སྒྲོལ་མ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གིས་ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་དེ་ཞི་བདེ་དང་དམག་འཁྲུག་གཉིས་ཀྱི་གདམ་ག་ཞིག་ཡིན་པ་དང་གདམ་ག་ཡང་དག་པ་ཞིག་བྱེད་དགོས་པ་བརྗོད་པ་མ་ཟད་རྒྱལ་ཁབ་ཁ་བྲལ་རིང་ལུགས་པ་ཚོ་རྩ་མེད་གཏོང་བའི་ཉེན་བརྡ་བཏང་ཡོད་ཀྱང་ཟླ་བ་དང་པོའི་ཚེས་བཅུ་གཉིས་རེས་གཟའ་པ་སངས་ཉིན་མི་འབུམ་ཕྲག་མང་པོ་འོས་བསྡུ་སྔོན་མའི་ཉིན་མཐའ་མར་ཕེབས་ཡོད་པ་རེད་འདུག།

ཡུལ་བབ་ཆབ་སྲིད་ཀྱི་གནས་སྟངས་ཛ་དྲག་ཡོད་པའི་རྐྱེན་གྱིས་རྒྱལ་སྤྱིའི་ཐོག་ནས་དོ་སྣང་ཆེན་པོ་བྱེད་ཡུལ་ཞིག་ཏུ་གྱུར་ཡོད་པ་རེད་འདུག།
རྒྱ་གར་གྱི་སྲིད་བློན་སྐུ་ཞབས་ན་རེན་དྲ་མོ་དྷི་མཆོག་གིས་དེ་སྔོན་ཆོས་ལུགས་ཀྱི་འཐབ་འཁྲུག་བྱུང་ཡུལ་ས་ཆའི་ནང་ཧིན་རྡུའི་ལྷ་ཁང་གསར་བཞེངས་དབུ་འབྱེད་བྱ་རྒྱུའི་སྔ་རོལ་དེར་ཉིན་གྲངས་བཅུ་གཅིག་སྨྱུང་གནས་སུ་བཞུགས་རྒྱུ་ཡིན་པ་གསུངས་འདུག།

རྒྱ་གར་གྱི་བྱང་ཕྱོགས་ཨ་ཡོ་ད་ཡ་ས་ཆ་དེའི་ནང་གི་དེ་སྔ་དུས་རབས་མང་པོ་ཕྱིན་པའི་ཁ་ཆེའི་ལྷ་ཁང་གཏོར་ནས་ཧིན་རྡུའི་ལྷ་ཁང་གསར་པ་བརྒྱབ་པའི་དབུ་འབྱེད་ཀྱི་མཛད་སྒོ་དེ་བཞིན་རིང་མིན་ཕྱི་ཟླ་དང་པོའི་ཚེས་ཉི་ཤུ་གཉིས་ཉིན་སྲིད་བློན་ན་རེན་དྲ་མོ་དྷི་མཆོག་དངོས་སུ་ཕེབས་ཀྱི་ཡོད་པ་དང་ད་རེས་ཧིན་རྡུའི་ལྷ་ཁང་གསར་པ་དབུ་འབྱེད་ཀྱི་མཛད་སྒོ་གོ་སྒྲིག་བྱས་པ་དེ་ནི་རྒྱ་གར་རྒྱལ་ཡོངས་ཀྱི་འོས་བསྡུ་ཆེན་མོ་ཟིན་པར་ཟླ་བ་འགའ་ཤས་ལས་མེད་པའི་སྐབས་དེར། མི་འབོར་མང་བའི་ཧིན་རྡུའི་ཆོས་ལུགས་དད་མོས་བྱེད་མཁན་མང་ཚོགས་ཚོར་ཧིན་རྡུ་བའི་དབུ་ཁྲིད་ཚོས་བྱས་རྗེས་མངོན་འདོད་ཆེ་བ་ཞིག་ཡིན་པ་ཧྥ་རན་སི་གསར་འགྱུར་ལས་ཁང་གནས་ཚུལ་སྤེལ་འདུག་དེར་བརྟེན་སྲིད་བློན་མུ་དྷི་མཆོག་གིས་གསུང་འཕྲིན་ཞིག་སྤྱི་ཚོགས་དྲ་རྒྱའི་ཐོག་བཀོད་སྤེལ་བྱས་པའི་ནང། ཁོང་ནི་དམིགས་བསལ་གྱི་ཆོས་ཕྱོགས་ཀྱི་དུས་སྐབས་ཁྱད་པར་ཅན་དེ་བརྒྱུད་མཁན་གྱི་བསོད་ནམས་ཅན་ཞིག་ཡིན་པ་དང་ཁོང་རྒྱ་གར་མི་དམངས་ཀྱི་ངོ་ཚབ་མཚོན་མཁན་གྱི་མི་སྣ་ཞིག་ཏུ་སྐྱེས་པར་དཀོན་མཆོག་གནང་བ་ཞིག་ཡིན་ཞིང་དེ་རིང་ནས་བཟུང་ཉིན་གྲངས་བཅུ་གཅིག་རིང་དམིགས་བསལ་སྨྱུང་གནས་འགོ་འཛུགས་གནང་རྒྱུ་ཡིན་ཞེས་གསུངས་ཡོད་འདུག། ཉིས་སྟོང་བཅུ་དགུ་ལོར་སྲིད་བློན་མུ་དྷི་མཆོག་གིས་སྐབས་དེའི་རྒྱ་གར་རྒྱལ་ཡོངས་ཀྱི་འོས་བསྡུ་ཆེན་མོའི་རིང་ཧི་མ་ལ་ཡའི་གནས་ཆེན་བྲག་ཕུག་ཏུ་སྒོམ་སྒྲུབ་ཏུ་ཕེབས་ཡོད་པ་དང་སྲིད་བློན་མུ་དྷི་མཆོག་གིས་ཕྱི་ཟླ་དང་པོའི་ནང་དབུ་འབྱེད་གནང་རྒྱུ་དང་ཕྱི་ཟླ་གཉིས་པའི་ནང་མི་མང་ཚོ་ལ་མཆོད་མཇལ་དུ་སྒོ་མོ་ཕྱེ་རྒྱུའི་ཧིན་རྡུའི་ལྷ་ཁང་གསར་པ་དེ་ནི་ཧིན་རྡུའི་ལྷ་རམ་གྱི་ལྷ་ཁང་ཡིན་པ་དང་དེར་ཧིན་སྒོར་ཐེར་འབུམ་ཉི་ཤུའམ་ཨ་སྒོར་ས་ཡ་ཉིས་བརྒྱ་བཞི་བཅུ་ལྷག་འགྲོ་གྲོན་བཏང་ཡོད་པ་ཚོད་རྩིས་བྱེད་ཀྱི་ཡོད་པ་རེད། ཧིན་དུ་བ་ཚོས་རྒྱ་གར་གྱི་བྱང་ཕྱོགས་ཨ་ཡོ་དཱ་ཡ་ས་ཆ་དེར་ཧིན་དུ་བའི་ལྷ་རམ་འཁྲུངས་ནས་ལོ་ངོ་བདུན་སྟོང་ཙམ་འགྲོ་བཞིན་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་དང་དུས་རབས་བཅུ་དྲུག་ནང་རམ་འཁྲུངས་ཡུལ་གྱི་ས་ཆ་དེའི་ཐོག་ལ་ཁ་ཆེའི་ལྷ་ཁང་གསར་དུ་བརྒྱབ་པའི་ངོས་འཛིན་བྱས་པར་བརྟེན། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་ཧིན་དུ་བ་ཚོས་ཁ་ཆེའི་ལྷ་ཁང་འདི་གཏོར་བ་དང་སྲིད་བློན་མུ་དྷི་མཆོག་གི་བི་ཇེ་པི་ཆབ་སྲིད་ཚོགས་པས་ལོ་ངོ་བཅུ་གྲངས་དེའི་རིང་ས་ཆ་དེའི་ཐོག་ལ་ཧིན་དུའི་ལྷ་ཁང་བརྒྱབ་དགོས་པའི་སྐུལ་སློང་བྱས་ཡོད་པ་རེད་འདུག། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གིས་སྔ་ལོའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་འཁོར་སྙན་ཐོ་འདོན་སྤེལ་གནང་ཡོད་པ་བཞིན་དམག་འཁྲུག་ནས་སྲིད་དོན་གྱི་ཁེ་ཕན་ཆེད་དུ་སྲིད་གཞུང་གིས་དམིགས་བཀར་གྱིས་འགའ་ཤས་ལ་ཁོང་ཁྲོ་ལངས་པ་དང་འགའ་ཤས་ལ་ཅི་ཡང་མི་སྨྲ་བར་སྡོད་པ་བཅས་ཀྱི་རྐྱེན་པས་འཛམ་གླིང་གི་ས་ཁུལ་མང་པོར་མི་དམངས་ཀྱི་ཐོབ་ཐང་ལ་གཉའ་གནོན་དང་ཉེན་ཁའི་གནས་སུ་ལྷུང་བཞིན་ཡོད་པ་འཁོད་འདུག། ཨ་རི་ནིའུ་ཡོག་ཏུ་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གི་འགན་འཛིན་ཐི་རཱ་ནཱ་ཧ་སཱན་གྱིས་དཔེ་མཚོན་ཞིག་བཞག་གནང་བར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་པའི་ཚེས་བདུན་ཉིན་ཨི་ཟི་རེལ་གྱི་ལྷོ་ཕྱོགས་སུ་ཧ་མཱ་སི་ཞེས་པའི་ཕཱ་ལན་སི་ཐན་གྱི་དྲག་སྤྱོད་ཚོགས་པ་ཡིས་དྲག་རྒོལ་བྱེད་སྐབས་མི་ཁྲི་ཕྲག་མང་པོ་བསད་ཅིང་མི་རྣམས་བཙན་ཁྲིད་བྱས་པ་མ་ཟད་ཁྲིམས་འགལ་གྱི་དམར་གསོད་དང་གདུག་རྩུབ་ཀྱི་ལས་མང་པོ་ཞིག་བྱས་པར་སྲིད་གཞུང་མང་པོ་ཞིག་གིས་ཧ་མཱས་ཚོགས་པས་ཁྲིམས་འགལ་གྱི་དམར་གསོད་དང་གདུག་རྩུབ་བྱས་པར་སྐྱོན་བརྗོད་བྱས་ཡོད། དྲག་རྒོལ་དེ་ཚོའི་རྗེས་སུ་ཨིས་རལ་གྱིས་ཁྲིམས་འགལ་གྱི་སྒོ་ནས་གྷ་ཛ་ཡི་ཡུལ་མི་ཚོར་རོགས་སྐྱོར་བྱེད་རྒྱུ་བཀག་སྟེ། ཧ་མཱས་ཡིས་དབང་སྒྱུར་བྱས་པའི་གྷ་ཛ་ས་ཁུལ་གྱི་འཕྲོད་བསྟེན་ལྷན་ཁང་ལ་ལྟར་ན་མི་སྟོང་ཕྲག་ཉི་ཤུ་རྩ་གསུམ་ལྷག་འདས་གྲོངས་སུ་ཕྱིན་ཡོད་པ་རེད། འོན་ཀྱང་འདིར་སྲིད་གཞུང་མང་པོས་ལན་འདེབས་བྱས་མེད་པ་རེད་ཅེས་གསར་འགྱུར་བརྒྱུད་ལམ་ཞིག་ཏུ་བརྗོད་འདུག་དེ་བཞིན་རྒྱ་ནག་གཞུང་གིས་སྤྱི་དམངས་སྤྱི་ཚོགས་དང་དྲ་རྒྱ། གསར་འགྱུར་བརྒྱུད་ལམ་བཅས་ལ་བཙན་གནོན་དང་དབང་སྒྱུར་བྱས་པ་དེར་སྲིད་གཞུང་མང་པོ་ཞིག་གིས་སྐད་ཆ་བཤད་མ་ཐུབ་པ་དང་རྒྱ་ནག་གཞུང་གིས་ཡུ་གུར་དང་ཐ་ཀི་སི་ཐན་གྱི་ཁ་ཆེ་ས་ཡ་གཅིག་ལ་རིག་གཞུང་ཐོག་བཙན་གནོན་དང་རང་དགར་བཙོན་འཇུག་བྱས་པ་དེ་ཚོ་འགྲོ་བ་མིའི་རིགས་ལ་གནོད་པའི་ནག་ཉེས་ཡིན་པ་བརྗོད་འདུག་འོན་ཀྱང་ཁ་ཆེ་རྒྱལ་ཁབ་མང་པོས་ཁུ་སིམ་མེར་བསྡད་ཡོད་པ་སོགས་སྙན་ཐོའི་ནང་འཁོད་འདུག། ང་ཚོས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་འཁོར་སྙན་ཐོ་ནས་འགྲོ་བ་མིའི་ཐོབ་ཐང་གི་དཀའ་ངལ་ལ་བལྟས་ཏེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ང་ཚོས་ཅི་ཞིག་བྱེད་དགོས་པ་རྟོགས་ཐུབ་ཅེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་འཁོར་སྙན་ཐོ་འདོན་སྤེལ་གནང་བའི་ནང་འཁོད་འདུག། མཱ་ཡཱ་མཱར་ཇུན་ཊ་དྲག་པོའི་སྒྲིག་འཛུགས་དང་གྲངས་ཉུང་མི་རིགས་གྱེན་ལོག་ཤོག་ཁག་གིས་རྒྱ་ནག་གཞུང་ཕྱོགས་ནས་ཕན་ཚུན་བར་འདུམ་བྱས་པར་བརྟེན་ནས་ཕྱོགས་ཕན་ཚུན་མེ་འཕེན་མཚམས་འཇོག་བྱ་རྒྱུའི་གསལ་བསྒྲགས་སྤེལ་ཡོད་པ་རེད་འདུག། དེ་ཡང་མཱ་ཡཱ་མཱ་རམ་འབར་མའི་དྲག་པོའི་སྒྲིག་འཛུགས་དང་མཉམ་འབྲེལ་གྱེན་ལོག་ཤོག་ཁག་ཕན་ཚུན་བར་ཟླ་བ་འགའ་ཤས་རིང་དམག་འཁྲུག་བརྒྱབ་པ་དེ་ཡིས་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་འབར་མའི་སྤྱི་དམངས་ཀྱི་གཞུང་དེ་ཇུན་ཊ་དྲག་པོའི་དམག་དཔུང་གིས་མགོ་རྟིང་སློག་པའི་རྗེས་ལ་དྲག་པོའི་སྒྲིག་འཛུགས་ལ་འཕྲད་པའི་ཧ་ཅང་གི་ཉེན་ཁ་ཆེན་པོ་ཞིག་ཆགས་ཡོད་པར་བརྟེན་ཕྱི་ཟླ་དང་པོའི་ཚེས་བཅུ་གཉིས་རེས་གཟའ་པ་སངས་ཉིན་ཇུན་ཊ་དྲག་པོའི་སྒྲིག་འཛུགས་དང་གྲངས་ཉུང་མི་རིགས་མཉམ་འབྲེལ་གྱེན་ལོག་ཤོག་ཁག་གིས། རྒྱ་ནག་གཞུང་གིས་ཕྱོགས་ཕན་ཚུན་བར་བར་འདུམ་བྱས་པར་བརྟེན་ནས་ཕྱོགས་གཉིས་པོ་མེ་འཕེན་མཚམས་འཇོག་བྱ་རྒྱུའི་གསལ་བསྒྲགས་བྱས་པ་ཞིག་ཡིན་ཞིང། ཇུན་ཊ་དྲག་པོའི་གཞུང་གི་དམག་དཔུང་དང་གྲངས་ཉུང་མི་རིགས་མཉམ་འབྲེལ་གྱེན་ལོག་ཤོག་ཁག་བར་ཉེ་ཆར་ཕྱི་ཟླ་བཅུ་པ་ནས་དམག་འཁྲུག་བརྒྱབ་པའི་ནང་མི་དམངས་བརྒྱ་ཕྲག་མང་པོའི་ཚེ་སྲོག་ཤོར་བ་དང་མི་དམངས་ས་ཡ་ཕྱེད་ཀ་ལྷག་ཉེན་གཡོལ་དུ་འགྲོ་དགོས་བྱུང་ཡོད་པ་རེད་འདུག། མ་ཡཱ་མཱ་རམ་འབར་མའི་མཉམ་འབྲེལ་གྱེན་ལོག་ཤོག་ཁག་གིས་འབར་མའི་ས་ཆ་ཁག་ཅིག་བཙན་བཟུང་བྱས་པའི་ཁར་རྒྱ་ནག་དང་ཚོང་འབྲེལ་ལྟེ་གནས་ཁེལ་ཡུལ་འབར་མའི་བྱང་ཕྱོགས་ཤན་མངའ་སྡེའི་ས་མཚམས་ཀྱི་གྲོང་ཁྱེར་ཞིག་ཀྱང་བཙན་བཟུང་བྱས་ཡོད་པ་དང། རྒྱ་ནག་དང་ས་མཚམས་ཁེལ་ཡུལ་གྱི་ཚོང་འབྲེལ་ལྟེ་གནས་ས་ཆ་དེ་ནི་མཉམ་འབྲེལ་གྱེན་ལོག་ཤོག་ཁག་གིས་གོ་མཚོན་མཁོ་འདོན་བྱེད་ཡུལ་གཙོ་བོ་ཞིག་ཡིན་བཞིན། མ་ཡཱ་མཱ་རམ་འབར་མའི་དྲག་པོའི་གཞུང་གི་མགྲིན་ཚབ་པས་ཧྥ་རན་སི་གསར་འགྱུར་ལས་ཁང་ལ་ཕྱོགས་ཕན་ཚུན་བར་མེ་འཕེན་མཚམས་འཇོག་ཐད་ལ་འབར་མའི་ས་མཚམས་ས་འབྲེལ་ཁེལ་ཡུལ་རྒྱ་ནག་གི་ལྷོ་ཕྱོགས་ཡུན་ནན་ནང་རྒྱ་ནག་གི་རོགས་རམ་ལ་བརྟེན་ནས་ཕྱོགས་ཕན་ཚུན་མེ་འཕེན་མཚམས་འཇོག་བྱ་རྒྱུའི་གྲོས་མཐུན་བྱུང་བའི་སྐོར་བཤད་འདུག།

ཨོ་ཝེན་བོ་རོ་མཆོག་མཇལ་འཕྲད་ཀྱིས་ཨ་མི་རི་ཀའི་གྲོས་ཚོགས་ནང་བཏོན་པའི་ཁྲིམས་འཆར་ཨང HR ལྔ་བརྒྱ་སུམ་ཅུ་སོ་གསུམ་ལ་རྒྱབ་སྐྱོར་ཡོང་བའི་ཞུ་གཏུག་དང་བོད་ནང་གི་གནད་དོན་རྣམས་སྙན་སེང་ཞུས་པ་བཅས་ལ་བརྟེན་ཁོང་གིས་ཁྲིམས་འཆར་དེ་རྒྱབ་སྐྱོར་གྱི་མཚན་རྟགས་གནང་ཐུབ་པ་བྱུང་བ་སོགས་སྐོར་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་ནུབ་རྒྱུད་ཡུ་ཊ་མངའ་སྡེའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བློ་བཟང་ཚེ་རིང་ལགས་ཐོག་མར་ང་ཚོར་དེ་རིང་བཅར་འདྲི་ཞུ་རྒྱུའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུས་པ་ཕྱི་ལོ་གསར་ཚེས་དེར་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ཨོ་རིག་འཛིན་ལགས་ཨ་ནི་ལོ་གསར་པ་ལ་བཀྲ་ཤིས་བདེ་ལེགས། བསྟུད་ནར་བལྟས་པ་ཡིན་ན། རྣམ་པ་ཚོས་བོད་རིགས་སྤྱི་མཐུན་ཚོགས་པའི་གི་རྒྱུན་ལས་ཁག་ཅིག་དང་ད་ག་ནང་བཞིན་བྱང་ཨ་མི་རི་ཀའི་སྤྱི་འཐུས་གནང་མྱོང་མཁན་ཕྱག་མཛོད་ཚང་པད་མ་ལགས་རྣམ་པ་ཚོའི་ངོས་ནས་ཉེ་བའི་ཆར་ལ་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་དང་ད་ག་ནང་བཞིན་འབྲེལ་ཡོད་ཁག་ཅིག་མཇལ་འཕྲད་གནང་འདུག་པ་འདིའི་བརྒྱུད་རིམ་ཅིག་ང་ཚོ་ལ་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན།

ཚང་མ་ལ་ཨ་ནི་དེ་ཐོག་ལ་ནན་པོ་བྱས་ནས་ཨ་ནི་ཚོགས་འདུའི་ནང་ལ་དོགས་ཟོན་ཆུང་བྱས་ནས་ཨ་རིའི་དོན་གཅོད་རེད་ད་ག་ནང་བཞིན ICT དེ་ཐོག་ལ་ནན་པོ་བྱས་ནས་ཐུགས་སྣང་ཡོད་རེད་ཨ་ནི་དེ་ཐོག་ལ་ང་ཚོས་གི་ད་ས་གནས་སོ་སོ་ལ་ཚུར་ལས་བྱས་ནས་ང་ཚོ་ཞུ་གཏུག་ཐོག་ལ་ཕྱག་བྲིས་ཁ་ཤས་བྱས་ལ་ཕུལ་བྱས་ནས་ཨ་ནི་ད་རིང་ཐུག་འཕྲད་བྱུང་ཡག་གི་དོན་དག་དེ་དེ་འདྲས་ཅིག་བྱུང་བ་རེད་ལགས།
ལགས་སོ། ད་ལྟ་བློ་ཚེ་ལགས་གསུངས་པ་ནང་བཞིན་ད་སྔ་ལོ་ཨ་མི་རི་ཀའི་གི་གྲོས་ཚོགས་གོང་འོག་གཉིས་ཀའི་ནང་ལོགས་ལ་ཡ་ད་རྒྱ་བོད་གཉིས་ཀྱི་རྙོག་གླེང་དཀའ་ངལ་དེ་སེལ་ཐབས་ཀྱི་ཁྲིམས་འཆར་བཏོན་ཡོད་རེད་དེའི་གི་གནད་དོན་ད་དེ་བས་ད་ལྟའི་ཡུ་ཊ་མངའ་སྡེའི་གི་ཨ་རིའི་གྲོས་ཚོགས་འཐུས་མི་དང་མཇལ་འཕྲད་གནང་ཡོད་སོ་སྐབས་དེ་རྣམ་པ་ཚོ་ངོས་ནས་ཁོ་རང་ལ་ཡ་ག་རེ་ཞུས་གནང་ཡོད་པ་ཡིན་ན་ཡང་ཁོ་རང་གི

དང་ཁོ་རང་དང་ཁོ་རང་མཉམ་པོ་ལ་ཡང་ཨ་ནི་ལས་བྱེད་རྒན་པ་གཉིས་དུ་སྤྱི་རྣམ་བཞག་དོད་པོ་བྱས་ནས་ང་ཚོ་ཚོགས་ཁང་ནང་ཚང་མ་ལ་ཕྱག་འབུལ་ཞུས་དེ་ནས་མར་ཁོ་རང་མར་བཞུགས་བྱས་ནས་ལྷོད་ལྷོད་བྱས་ནས་ང་ཚོས་ད་ཅིག་ད་རིང་གི་བརྗོད་བྱ་འདིའི་སྐོར་ལ་ནི་ཉི་མ་དུས་སུ་ཡིག་ཕུད་ས་བོན་འདིའི་ཐོག་ལ་རྒྱབ་སྐྱོར་ཡོད་གནང་རོགས་གནང་ཞེས་བརྗོད་ལ་གང་ལྟར་འདི་ཞུ་དུས་ཙམ་པ་ཨ་ནི་ཁོ་རང་གིས་འདི་དང་པོ་བྱས་ནས་དེ་གསུང་ཡག་ལ་འདིའི་ཐོག་ལ་ཐེ་ཚོམ་མེད་པའི་ཐོག་ནས་ཁོ་རང་གིས་རྒྱབ་སྐྱོར་ཞུ་གི་ཡིན་གསུངས་སོང་ཨ་དེ་མ་ཡིན་པའི་གི་ང་རང་ཚོའི་བོད་པའི་གི། སྤྱིར་བཏང་གི་ང་རང་ཚོ་བོད་པའི་སྤྱི་མཐུན་ཚོགས་པའི་གི་ངོ་སྤྲོད་དང་ང་ཚོ་ད་གཞིས་ཆགས་དེ་ག་འདྲས་སུ་ཆགས་ཡོད་མེད་དེ་འདྲས་གི་བཀའ་མོལ་ཕར་ཚུར་བྱུང་སོང་ལགས་ཨ་ནི་བོད་པའི་ག་ཚོད་ཡོད་མེད་དང་ང་ཚོའི་གི་བོད་མིའི་སྒྲིག་འཛུགས་སྐོར་ལ་རེད་ད་ག་ནང་བཞིན་ཁོ་རང་གི་རྒྱལ་བ་རིན་པོ་ཆེ་གི་སྐུ་གཟུགས་དང་དེ་འདྲས་ཐོག་ལ་བཀའ་འདྲི་གནང་གི་འདུག་ག་འདྲས་ཡོད་མེད་དེ་འདྲས་ཐོག་ལ་ཕར་ཚུར་ངོ་སྤྲོད་ཞུ་ཡག་དང་ཨ་ནི་ད་ག་ནང་བཞིན་ང་ཚོས་གི་ད་ད་རིང་བོད་རྒྱ་འབྲེལ་མོལ་གི་གཙོ་བོ་གཙོ་བོ་ད་འདི་ཁྲིམས་འཆར་འདི་ནང་འདིའི་མཉམ་པོ་ལ་ཡང་ནི་ང་ཚོས་གི་བོད་པའི་གི་ད་རྔམ་དྲག།

དེ་ནས་ང་ཚོས་ཀྱི་ད་ལྟ་ཚོགས་ཁང་ནང་མར་བཞུགས་ནས་ཀྱི་འདི་ཐོག་ལ་རྒྱབ་སྐྱོར་གནང་གི་ཡིན་ཨ་ནི་ཅི་ལྟར་ཁོ་རང་གི་རྒྱ་མིའི་ཐོག་ལ་ཁོ་རང་གི་གཟིགས་སྐྱོར་ཅིག་དང་དེ་ཨ་ནི་དགག་པ་ཡོད་བའི་ཀྱི་རྣམ་པ་དང་ཨ་ནི་ང་རང་ཚོ་ལ་ཡང་ཅིག་ཚོགས་པ་ལ་ཡང་ཨ་ནི་ལས་བྱ་ད་གཞུག་གུ་ལ་ཡང་ཅིག་འཛོམས་འཛོམས་བྱས་ཡ་ག་རེ་ཡོད་མེད་དེ་འདྲའི་ཐོག་ལ་ཅིག་བཀའ་འདྲི་འདི་གནང་སོང་ལགས་ང་ཚོ་ཅིག་ཐུགས་སྣང་ཆེན་པོའི་ཐོག་ནས་བོད་པའི་འཛོམས་ཡག་གཞུག་གུ་ལ་འདི་ཞུ་བོ་གསུམ་བཅུའི་དུས་དྲན་ཡོད་རེད་འདུག་ཞུ་རྒྱུ་ཙམ་ཨ་ནི་ལྟ་རིག་དེ་ཡིས་མ་ཐེ་བཞིན་ནས་ཁོ་རང་འདི་ནང་ལ་མཉམ་ཞུགས་བྱེད་ཡས་ཀྱི་འདུག་སུ་ལ་འདོད་པ་བཏོན་སོང།

ལས་དོན་དེ་ལ་རྒྱབ་སྐྱོར་བྱས་ཡོད་པ་དེ་རྣམ་པ་དེ་ང་ཚོས་ཕལ་ཆེ་བས་གཟིགས་ཡོད་ཨ། ད་ག་ནང་བཞིན་གྱི་ད་ལྟ་ཁྲིམས་འཆར་འཛུགས་སྐོར་ལ་ཡང་གཅིག་ཨ་རིའི་ད་ལྟ་དོན་གཅོད་ཡིན་ནའི་རེད ICT ཡིན་ནའི་དེའི་ཐོག་ལ་ཡང་ཤུགས་ཤུགས་བསྐྱོན་ཙང་ང་ཚོར་དྲན་སྐུལ་ཡང་སེ་ཡང་སེ་ད་ཚང་མ་ཚོགས་པ་ཚང་མ་ལ་དོ་སྣང་བྱེད་དགོས་རེད་བྱས་ཙང་དེ་ང་ཚོས་སེམས་ནང་བཞག་བྱས་ནས་ད་ཅིག་ང་ཚོས་ད་ལྟ་མུ་མཐུད་ནས་འབྲེལ་བ་ཞུས་ཚར་བ་དེ་འདྲ་བྱུང་ཡོད་རེད་གྲོས་ཚོགས་འཐུས་མི་ཞུ་རྒྱུ་དེ་བ་དཔང་འགྲེལ་བྱས་ནས་ད་ལྟ་མུ་མཐུད་ནས་རྗེས་འདེད་གནང་ཡག་གི་ཐོག་འབད་བརྩོན་ཞུ་གི་ཡོད་ལགས། ལོ་ལགས་སོ། ཡུ་ཊ་བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་བློ་བཟང་ཚེ་རིང་ལགས་ང་ཚོའི་དེ་བཅར་འདྲི་ཞུ་ཡག་གི་དུས་ཚོད་སྟོན་གནང་པ་སླར་ཡང་ཐུགས་རྗེ་གནང་ཞུ་གི་ཡིན། ལགས་སོ་ཐུགས་རྗེ་གནང་རིན་ཆེན་ལགས།
རྣམས་ལྷན་རྒྱས་ཀྱིས་ད་ལྟ་གསན་བཞིན་པ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང། བྱིས་པའི་སློབ་གསོ་ནི་མི་རིགས་ཤིག་གི་མདུན་སྐྱོད་ཀྱི་ལམ་བུ་གཙོ་བོ་དེ་ཆགས་ཡོད་དུས་རྒྱ་གར་ནང་སྙན་གྲགས་ཆེ་བའི་བྱིས་པའི་སློབ་གསོ་དང་འབྲེལ་བའི་དེབ་ཉི་མའི་སྐར་མ་ཞེས་པ་དེ་བོད་ཡིག་ནང་ཕབ་བསྒྱུར་གནང་མཁན་བསྟན་འཛིན་ནམ་མཁའ་ལགས་དང་ལྷན་དུ་བྱིས་པའི་སློབ་གསོ་དང་སློབ་ཁྲིད་ཐབས་ལམ་སྐོར་ལ་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་རྡ་ས་ཡན་ལག་ཁང་གི་འགན་འཛིན་ཡེ་ཤེས་ཟླ་བ་ལགས་དང་གླེང་མོལ་གནང་བ་ཞིག་གསན་རོགས་གནང། སྤྱི་དང་མི་རིགས་ཤིག་ལ་ཆ་མཚོན་པ་ཡིན་ན་བྱིས་པའི་སློབ་གསོ་ནི་མེད་དུ་མི་རུང་བ་ཞིག་ཆགས་ཀྱི་ཡོད་རེད། གང་ཡིན་ཟེར་ན་བྱིས་པ་གསོ་སྐྱོང་བྱ་རྒྱུ་དེ་ནི་མི་རིགས་ཤིག་གི་ད་མདུན་སྐྱོད་ཀྱི་ལམ་བུ་གཙོ་བོ་དེ་ཆགས་ཀྱི་ཡོད་དུས་དེ་རིང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་གྱི་ལེ་ཚན་ནང་རྒྱ་གར་ནང་སྙན་གྲགས་ཆེ་བའི་བྱིས་པའི་སློབ་གསོ་དང་འབྲེལ་བའི་ཕྱག་དཔེ་དི་ཝཱ་སྭབ་ན་འམ་བོད་སྐད་ནང་ལོགས་ལ་ནི་ཉིན་མོའི་སྐར་མ་ཞེས་ཏུ་འབོད་སྲོལ་ཡོད་རེད། ད་ཕྱག་དཔེ་འདི་བོད་ཡིག་ནང་ཕབ་བསྒྱུར་གནང་མཁན་བསྟན་འཛིན་ནམ་མཁའ་ལགས་དང་ལྷན་དུ་ང་ཚོ་དེ་རིང་དུ་གླེང་མོལ་ཞུ་གི་ཡིན། བསྟན་འཛིན་ནམ་མཁའ་ལགས་ལྟ་བུ་ཆ་མཚོན་པ་ཡིན་ན་ད་རྒྱ་གར་ནང་སྐྱེས་འཚར་བྱུང་བའི་གཞོན་སྐྱེས་ཤིག་དང་དེ་ནང་བཞིན་གྱི་ན་གཞོན་རྩོམ་པ་པོ་ཞིག་ཆགས་བསྡད་ཀྱི་ཡོད་རེད། བསྟན་འཛིན་ནམ་མཁའ་ལགས་ཐོག་མར་དེ་རིང་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་དུས་ཚོད་གནང་བ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་གནང་ལབ་ནས་ཞུ་ཡ་ཡིན། ཨོ་ཏོས་ལེ་ཨེ་ཤེ་ད་བོ་ལ་གོ་སྐབས་གནང་བ་ཐུགས་རྗེ་གནང་ཞུ་ཡ་ཡིན། ད་ངས་ད་ལྟ་གོང་ལ་ངོ་སྤྲོད་ཞུས་ཟིན་པ་ཞིག་གསུངས། ད་ལྟ་རྒྱ་གར་ནང་ད་སྙན་གྲགས་ཆེ་བའི་ད་བྱིས་པའི་སློབ་གསོ་རེད་དེ་ནང་བཞིན་གྱི་བྱིས་པ་ལ་སློབ་ཁྲིད་ཐབས་ལམ་དང་འབྲེལ་བའི་ཕྱག་དཔེ་ད་དི་ཝཱ་སྭབ་ན། ད་བོད་སྐད་ནང་ལོགས་ཁྱེད་རང་གིས་ད་ཉིན་མོའི་སྐར་མ་ལབ་ནས་ད་ཅིག་བསྒྱུར་ཡོད་རེད། ད་ཁྱེད་རང། དུས་རྒྱུན་ཅིག་ད་ནས་ད་ཅིག་བོད་རིགས་ན་གཞོན་རྩོམ་པ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ཡིན་པས་ནས་དེ་སྔ་དགེ་རྒན་གནང་མྱོང་ཡོད་རེད། དེ་འདྲ་སོང་ཙང་ད་ཁྱེད་རང་གིས་དེ་འདྲ་བའི་ནང་ཅིག་བྱིས་པའི་སློབ་གསོ་དང་འབྲེལ་བའི་ཕྱག་དཔེ་འདི་ད་གཅིག་བོད་ཡིག་ནང་ལོགས་ལ་ཕབ་བསྒྱུར་བྱེད་དགོས་པའི་རྒྱུ་མཚན་དེ་གཙོ་བོ་ག་བ་ཞིག་ཡོད་མེད་དང་དེ་ནང་བཞིན་གྱི་ཕབ་བསྒྱུར་གྱི་བརྒྱུད་རིམ་ནང་ལོགས་ལ་ཁྱེད་རང་རང་ཉིད་ལ་གཅིག་ད་གཅིག་ངེས་པ་གཙོ་བོ་ག་རེ་རྙེད་ཡོད་ན་དེ་ཐོག་མར་ངོ་སྤྲོད་གནང་རོགས་བྱེད་ད།
ལགས་སོ་ཡིས་ཏོ་ལ། ད། ཉིས་སྟོང། བཅུ་དྲུག་ཉིས་སྟོང་བཅོ་བརྒྱད་ཀྱི་ལོ་ལ་རེད་དབུས་བོད་སློབ་འཛིན་ཚོགས་ཀྱི་སློབ་གྲྭ་མང་པོ་ཞིག་རྩིས་ལེན་ཡོད་རེད་བ། སྐབས་དེ་དུས། ང་སོ་ན་སམ་བྷོ་ཊ་སོ་ན་ད་སློབ་གྲྭ་ལ་ཡང་ལས་ཀ་ཐོབ་རེད།

ལགས་སོ། ད་ལྟ་ན་དེབ་འདི་ལྟ་ཅིག་བོད་ནང་བསྒྱུར་བའི་གི་བརྒྱུད་རིམ་ཁྲོད་ལ་ཁྱེད་རང་དེ་སྔ་དགེ་རྒན་ཅིག་ཆགས་བསྡད་ཀྱི་ཡོད་རེད། དཔེར་ན། ཕྱག་དཔེ་དེ་གིས་ཁྱེད་རང་རང་ཉིད་ལ་དཔེར་ན་ཅིག་ཤུགས་རྐྱེན་ག་འདྲ་འདྲ་བོ་ཅིག་ཚོར་ཡོད་ན། གང་ཡིན་ཟེར་ན་ད་དགེ་རྒན་ཞིག་གིས་ལྟ་ཅིག་འོས་འགན་གཙོ་བོ་དེ་ལྟ་ཅིག་སློབ་ཕྲུག་ལ་སློབ་ཁྲིད་བྱས་དེ་རེད། སློབ་ཁྲིད་བྱས་པའི་ཞོར་ལ་ཡང་ཅིག་སློབ་ཕྲུག་གསོ་སྐྱོང་བྱ་བའི་དེ་གལ་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་རེད་བ། ད་གལ་སྲིད་དགེ་རྒན་ཞིག་གིས་ཕྱག་དཔེ་དེ་ཀློག་པ་ཡིན་ན། སློབ་ཕྲུག་གསོ་སྐྱོང་དང་འབྲེལ་བའི་གི་ཚོར་བ་དམིགས་བསལ་ཅིག་ག་རེ་བསྐྲུན་གྱི་ཡོད་ན། ད་དེ་ནང་དཔེར་ན་ད་བསླབ་བྱ་གལ་ཆེ་ཤོས་དེ་ག་རེ་ཆགས་ཀྱི་ཡོད་ན།
ད་དེབ་འདི་གི་ནང་དོན་གཙོ་བོ་ལབ་ནའི་རེད་དེ་ནང་ནི་བསླབ་བྱ་གཙོ་བོ་རུ་དེ་ཨམ། གི། སློབ། ཕྲུ་གུ་ལ་ཡ་སློབ་ཁྲིད་བྱ་བའི་སྐབས་སུ་དེ། དགེ་རྒན་གཅིག་པོ་གི་ལས་འགན་མ་ཡིན་པ་བྱས་པ་ཨ་ནི་དགེ་རྒན་ད་འདི་ནང་ལ་ཡ་ཕྲུ་གུ་ཅིག་གསོ་སྐྱོང་བྱེད་ཀྱི་ཡོད་ན་ཕ་མ་བྱས་དགེ་རྒན་བྱས་སྤྱི་ཚོགས་ཚང་མ་ལ་ཅིག་རག་ལས་ཡོད་པ་ར་ལྷག་པར་དུ། སྤུ་གུ་ལ་སློབ་ཁྲིད་བྱས་པས་ན་སྤུ་གུའི་གི་སེམས་དང་སེམས་ཁམས་དང་མོས་པ་ལ་བསྟུན་བྱས་སྤུ་གུ་སློབ་ཁྲིད་བྱས་ཏེ་གལ་ཆེན་པོ་ཡིན་པ་ང་ཚོ་མང་ཆེ་བ་ཅིག་ད་སློབ་ཁྲིད་བྱེད་དུས་སྐབས་སུ

ད་ལྟ་གོང་གསུངས་སོང་ད་ཕྲུ་གུ་དང་མཉམ་དུ་རྩེད་མོ་དང་སྦྲགས་བྱས་ད་ཅིག་ག་སློབ་ཁྲིད་གནང་དགོས་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་ད་ང་ཚོ་ཆ་ཚང་འདྲ་བོ་ཅིག་ད་སློབ་གྲྭ་འགྲིམས་ནས་ཡོང་ཡོད་དུས་ཆུང་ཆུང་སྐབས་སུ་ཅིག་ད་དགེ་རྒན་གྱིས་སློབ་ཁྲིད་གནང་པའི་སྐབས་སུ་འཛིན་གྲྭ་ནང་ལོགས་ལ་ཡང་ཅིག་སྤྲོ་བ་དང་ལྡན་པའི་ཐོག་ནས་སློབ་ཁྲིད་བྱས་པ་དེ་སེམས་ལ་འཇུག་བདེ་བ་དང་དེ་ནང་བཞིན་གྱིས་ཡང་སོ་སོའི་སེམས་ལ་ཅིག་བག་ཆགས། དེ་ཡག་པོ་ཅིག་བཞག་གི་འདུག་ཨ། ད་ཡིན་པ་ཡིན་ནའི་མཚམས་རེ་ང་ཚོས་གཅིག་ཁ་ལོ་རེ་ཕྲུ་གུ་ལ་སློབ་ཁྲིད་བྱེད་པའི་སྐབས་སུ་ཡང་གཅིག་མཚམས་མཚམས་ཡང་འཇམ་པོ་དང་རྩུབ་པོ་གཉིས་ཀ་དཔེར་ན་གཅིག་བེད་སྤྱོད་དགོས་ཡ་དེ་མཚམས་མཚམས་ཡང་ཅིག་དགོས་མཁན་ཅིག་ལ་གཟིགས་གནང་གི་འདུག་ཨ། ང་ཚོ་བོད་ནང་ཁ་དཔེ་ལ་ཕྱིས་སུ་ཇོ་རེ་ཆུང་དུས་ཕ་མ་བྱམས་པ་ལས་ཀྱི་དགྲ་མིན་ནམ། ད་ཕ་མ་དང་དགེ་རྒན་གཉིས་གཅིག་པ་འདྲ་བོ་ཆགས་བསྡད་ཀྱི་ཡོད་དུས་ད་ཡང་སྤུ་གུ་ལ་བྱམས་པོའི་ཐོག་ནས་རེ་ཡང་གཅིག་ཞེ་པོ་ཅིག་གཅེས་ལང་བཏང་བ་ཡིན་ན་ཡང་ཕྲུ་གུ་དེའི་རང་བཞིན་གྱིས་ཡང་མ་འོངས་པར་ཡང་གཅིག་ཁ་ལོ་རེ་ལམ་ཅིག་ངན་པ་ལ་འགྲོ་ཡ་ལ་དེ་འདྲའི་གི་ཉེན་ཁ་ཅིག་ཡོང་གི་ཡོད་དུས། ད་དེའི་ཕྱོགས་གཉིས་ཀ་ཅིག་ག་ལོ་རེད། དཀྱིལ་ལ་ཡོད་ར་ཏག་ཏག་ཡོད་པའི་ཐོག་ནས་སློབ་ཁྲིད་བྱེད་སྟངས་འདི་དེ་ནང་དམིགས་བསལ་གྱིས་གསུང་གི་ཡོད་ན།
དེ་ནང་གཙོ་བོ་དེ་ད་སྤུ་གུ་ལ་ཡ་གལ་སྲིད་སློབ་ཁྲིད་འདི་ནང་ལ་ཡ་གཙོ་བོ་དེ་ལྟ་སློབ་ཕྲུག་ལ་ཡ་དེ་དབུས་སམ་གཙོ་བོ་བྱས་དགེ་རྒན་དང་འཛིན་སྐྱོང་དེ་ལྟ་སློབ་ཕྲུག་གི་མཐའ་འཁོར་ལ་ཨ་ནི་དེ་མཐུན་རྐྱེན་སྦྱོར་མཁན

ད་མང་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་བ། ད་ལྟ་གི་ཇུ་བྷ་ཡི་ཁོ་རང་གི་དཔེར་ན་ཅིག་ཕྱག་དཔེ་དེ་དབྱིན་ཇི་ནང་བསྒྱུར་ཡོད་རེད་ཁོ་རང་དབྱིན་ཇི་ནང་ནས་ཤེས་ཡོན་ཅན་གྱི་མི་སྣ་ཞིག་ཆགས་བསྡད་ཀྱི་འདུག་བ། ཨ་ནི་ཁོ་རང་གིས་ཅི་ལྟར་ནས་བསམ་བློ་བཏང་སྟངས་དེ་དཔེར་ན་དེབ་དེ་ནང་ལ་དམིགས་བསལ་ཅིག་ལྟ་ཅིག་ཁོ་རང་གི་ཚུར་བསྒྱུར་བ་ཆགས་བསྡད་ཀྱི་ཡོད་རེད་ཡིན་ན་ཁོ་རང་དཔེར་ན་གི་ཇུ་བྷ་ཡི་ཁོ་རང་ཅིག་ག་ལོ་རེད་ཤེས་ཡོན་ཅན་གྱི་མི་སྣ་ཆགས་བསྡད་ཀྱི་ཡོད་དེ་ཁོ་རང་སྐོར་ལ་ཁྱེད་རང་དམིགས་བསལ་རྒྱུས་མངའ་ག་རེ་བྱུང་ཡོད་ན།

ད་དེབ་དེ་ནང་གཙོ་བོ་གཅིག་ཁོ་རང་གི་བསམ་བློ་དེ་འདི་རེད་ཤག། དེ་སྔ་དབྱིན་ཇི་གིས་རྒྱ་གར་དབང་བསྒྱུར་བྱས་པའི་དུས་འདིའི་སྐབས་སུ། གཅིག་ཤེས་ཡོན་གྱི་སློབ་གསོ་སྦྱོར་ར། འདི་དང། རྒྱ་གར་ཁོ་རང་ཚོ་གི་གནའ་བོའི་གི་ཤེས་ཡོན་གྱི་སློབ་གསོ་སྦྱོར་ར། འདི། གལ་ཆེན་པོ་ཞེ་པོ་གཅིག་ཡིན་པ་གཅིག་གསལ་སྟོན་ཞེ་པོ་གཅིག་གནང་འདུག་བ། ད་ཁྱེད་རང་གིས་དཔེར་ན་དེབ་འདིའི་དཔེར་ན་གཅིག་ཚུར་བོད་ཡིག་ནང་ཕབ་བསྒྱུར་བྱས་པའི་བརྒྱུད་རིམ་ནང་ལོགས་ལ། གི་ཇུ་བྷའི་ཁོ་རང་གིས་རྒྱ་གར་གི་ཤ་གནའ་བོའི་གི་ཤེས་ཡོན་སྦྱོར་ར། དེའི་གལ་འགངས་ཆེ་ལུགས་ཀྱི་འཛིན་གནང་གི་ཡོད་ན། ད་གནའ་དེང་གཉིས་ཟུང་འབྲེལ་དགོས་ཡ་སྦྱོར་ར།

ཁོ་རང་རྗེས་སུ་ད་ཁོ་རང་ཡར་འཁྲུངས་ས་བསྐྱོན་ཨ་ནི་སྤུ་གུ་སྐྱེས་སྤུ་གུ་སློབ་གྲྭ་ལ་བཏང་དུས་སྐབས་སུ། ནི། ཉི་མ་ཁོ་རང་སློབ་གྲྭ་ལ་འགྲོ་དུས་ད་དགེ་རྒན་གྱིས་སློབ་ཁྲིད་བྱེད་སྟངས་བཅོལ་བ། ནི། འདི་གཅིག་པ་གཅིག་རྐྱང་ཞིག་མཐོང་འདི་ལ་འགྱུར་བ་གང་ཡང་མི་འགྱུར་བ་ཞིག་མཐོང་ཨ་ནི་ད་འདི་ལྟར་འོང་ནི་ཏག་ཏག་ཞིག་བསྡད་ཀྱི་མི་འདུག་ཞེས་བྱས། འདི་ལ་ཡར་དང། ད། སློབ་ཁྲིད་ཐབས་ལམ་གཞན་པ་འདི་འདྲ་ཡོད་ཀྱི་རེད་ད། ད། དེང་དུས་ཀྱི་ད། དུས་དང་མཚུངས་པ་རེད་བ་ཨ་ནི་འདི་འདྲའི་སློབ་ཁྲིད་ཐབས་ལམ་འདི་འདྲ་ཡོད་ཀྱི་རེད་ཞེས་བྱས་ཨ་ནི་ཁོ་རང། ཉི་མ་གཅིག།

ད་ཅིག་ཁྱེད་རང་གིས་དཔེར་ན་ཕྱག་དེབ། རྩོམ་ཡག་རེད་དེ་ནང་བཞིན་གྱི་ཕབ་སྒྱུར་བྱས་དུས་ཚོད་བརྒྱུད་རིམ་དེའི་ནང་ལོགས་ལ། དུས་ཚོད་དེའི་དམ་འཛིན་ག་འདྲས་གནང་གི་ཡོད་ན།
རེད་ད་ངས་དེབ་འདི་བསྒྱུར་ཡག་དེ་ད་ཉིས་སྟོང་བཅོ་བརྒྱད་ལོ་ནས་བསྒྱུར་ད་ཁྱོན་བསྡོམས་ལོ་གསུམ་ཙམ་ཅིག་འགོར་སོང་བ་ད་ང་རང་ད་ལྟ་བར་དུ་ད་དེབ་བཞི་ཙམ་ཅིག་ད་དཔར་སྐྲུན་བྱེད་ཐུབ་སོང་དེའི་ནང་ལོགས་ནས་ད་ངས་དུས་ཚོད་མང་ཤོས

གལ་སྲིད་དེབ་དེ་ངས་ངོ་སྤྲོད་བྱས་པ་ཡིན་ན་མང་པོ་ཅིག་ལ་ཕན་ཐོགས་གི་རེད་བསམས་སོང། བྱས་ཙང་ནི་དེབ་དེ་ངས་ཀྱི་འདུག་ཞེས་ད་བསྒྱུར་བ་ཡིན་ལགས། ལགས་སོ། ད་ད་ད་གོང་མཚུངས་སུ་ཁྱེད་རང་གིས་ད་དུས་ཚོད་མང་པོ་ཞེ་པོ་ཅིག་དེ་ལ་བཏང་ཡིན། ད་ད་ད་ད་ང་རང་ཚོའི་སྤྱི་ཚོགས་ཀྱི་དཔེར་ན་ཅིག་གཞི་རིམ་གྱི་ཤེས་ཡོན་སློབ་གསོ་དང། ད་ཕྱག་དཔེ་དེའི་ནང་ལོགས་ལ་ཡོད་པའི་དཔེར་ན་ཅིག་གཞི་རིམ་གྱི་ད་ཤེས་ཡོན་གྱི་བྱིས་པའི་སློབ་གསོ་ཟེར་དགོས་རེད་བ་དེ་རང་གཉིས་བར་ལ་ཧེ་བག་གཙོ་བོ་ག་པར་གཟིགས་ཀྱི་ཡོད་ན་ད་ཁྱེད་རང་གི་ཁྱེད་རང་གཞི་རིམ་འོག་མའི་དགེ་རྒན་གནང་ཡོད་དུས་ད་དེ་ཐོག་ལ་ཁྱེད་རང་ཕྱག་ལས་ཤུགས་ཆེན་པོ་གནང་ཡོད་དུས་དེ་རང་གཉིས་ཧེ་བག་གཙོ་བོ་ག་པར་གཟིགས་ཀྱི་ཡོད་ན། གཙོ་བོ་དེ་འདི་རེད་ཤག་ད་ང་ཚོ་གཞི་རིམ་གྱི་ཤེས་ཡོན་སྲིད་ཇུས་ཡོད་རེད་བ་ཉིས་སྟོང་བཞི་ལོ་ལ་ཡར་གཏན་འབེབས་བྱས་རེད།

ཤེས་ཡོན་སྲིད་ཇུས་ནང་ལོགས་ལ་སྤུ་གུ་ལ་ཡ་རང་དབང་སྤྲད་དགོས་དགོས་རེད། ཨ་ནི་སྤུ་གུ་ལ་ཡ་སྤུ་གུ་གི་ཁམས་དང་མོས་པ་ལ་ཡ་གུས་ཞབས་བྱེད་དགོས་ཀྱི་རེད་དེ་འདྲའི་ལུགས་གསུངས་ཡོད་པ་གཅིག་པ་གཅིག་རྐྱང་དེབ་འདི་ནང་ལ་ཡ་དེ་ག་ནང་བཞིན་གི་ཇུ་བྷའི་ཁོ་རང་གི་དེབ་འདི་ནང་ལ་སྤུ་གུ་ལ་རང་དབང་སྤྲད་དགོས་ཀྱི་རེད་སྤུ་གུ་ལ་རང་དབང་མ་སྤྲད་པ་ཡིན་ན་ཨ་ནི་སྤུ་གུ་གི་ད་ཅིག་བློ་གྲོས

བླ་མ་འདི་ན་དེབ་འདི་ན་ཟེར་ཡོད་ལགས། ལགས་སོ། ད་དེ་དང་དཔེར་ན་བསླབ་གྲྭའི་དུས་ཚོད་སྐབས་སུ། ད་ཅིག་གལ་ཆེ་བ་གཅིག་དེ་འདི་ཆགས་ཀྱི་འདུག་བ་ད་ང་ཚོ་གདེང་ཚོད། ད་ལས་དོན་ག་འདྲས་ཅིག་བརྩམས་པ་ཡིན་ནའི་གདེང་ཚོད་མེད་པ་ཡིན་ན་རང་བཞིན་གྱིས་ཅིག་གོ་སྐབས་མང་པོ་ཞེ་པོ་ཅིག་མེད་པ་ཆགས་འགྲོ་ཡག་གི་གནས་སྟངས་ཆགས་བསྡད་ཀྱི་ཡོད་རེད། ད་ཁྱེད་རང་དེ་སྔ་བསླབ་གྲྭ་འགྲིམས་པའི་སྐབས་སུ་དཔེར་ན་ད་སྡིངས་ཆའི་སྒང་ལ་གཏམ་བཤད་གནང་ཡ་ལ་སོགས་པ་དང་དཔེར་ན་ད་ཅིག་མི་མང་པོའི་དཀྱིལ་ལ་ཡང་ཅིག་གཏམ་བཤད་གནང་ཡ་ལ་སོགས་པ་དང་དེ་འདྲ་མང་པོ་ཅིག་གནང་མྱོང་གནང་མྱོང་ཡོད་རེད། ད་ཡིན་པས་ན་ཐོག་མ་དེ་འདྲའི་རིགས་གནང་དུས་བསམ་པ། ངོ་ཚ་དང་སོ་སོ་ཡང་ཅིག་ག་ལོ་རེད་གདེང་ཚོད་མེད་པའི་རྒྱུ་མཚན་ལ་བརྟེན་བྱས་གོ་སྐབས་མང་པོ་ཅིག་ཤོར་འགྲོ་གི་འདུག་བ། ད་ཡིན་བས་ན། སློབ་ཕྲུག་ཅིག་གི་མི་ཚེའི་ནང་ལོགས་ལ། ད་ཅིག་མི་ཚེ་བྱིས་པ་གསོ་སྐྱོང་བྱེད་པའི་སྐབས་སུ་དཔེར་ན་གདེང་ཚོད་བསྐྲུན་དགོས་ཡ་ཆོག་ར་གདེང་ཚོད་ཀྱི་ཁོར་ཡུག་བསྐྲུན་དགོས་ཡ་དེ་གལ་ཆེ་ལོས་འཛིན་གནང་དགོས་ཡིན་ན།

སློབ་གྲྭ་ཞིག་རྒྱ་གར་ལ་ཡོད་པའི་སྐབས་སུ་སློབ་ཁྲིད་བྱེད་དུས་སྐབས་སུ་ངས་མཚམས་མཚམས་ཕྲུ་གུ་ལ་འཛིན་གྲྭ་གཅིག་འཛིན་གྲྭ་རང་ལ་སློབ་ཁྲིད་མ་བྱས་པ་བྱས་ཡང་མཚམས་མཚམས་འཛིན་གྲྭ་གི་ཕྱི་ལོགས་ལ་ཁྲིད་ཕྱི་ལོགས་ལ་ཁྲིད་བྱས་ཡང་རང་བྱུང་ཁམས་ལ་དེ་བརྗོད་དགེ་དང་དེ་འདྲ་ཡོང་གི་རེད། ངས་དེ་འདྲ་བྱེད་ཀྱི་ཡོད་ད་མཚམས་མཚམས

ནི། སེམས་ནང་ན་ནི། དགའ་ཚོར་ཆོས་ཆུང་དུ་ཆུང་དུ་བླང། ངས་གོང་ལ་ངོ་སྤྲོད་ཞུས་པ་ཕྱིར་སོང། ན་གཞོན་རྩོམ་པ་པོ་ཞིག་ཆགས་བསྡད་ཀྱི་ཡོད་རེད་ད་ལྟ་གོང་ལ་ཁྱེད་རང་གིས་ངོ་སྤྲོད་གནང་སོང་དེབ་བཞི་ཞིག་བརྩམས་ཡོད་རེད། ནི། ད་ལྟ་དེ་ག་ཆ་ཚང་ཅིག་བོད་ཡུལ་ནང་ཆགས་བསྡད་ཀྱི་ཡོད་རེད། ད། ཁྱེད་རང་ཐོག་མ་ཅིག་བོད་ཡུལ་ལ་དབྱིངས་ལངས་ཚུལ་རེད། གང་ཡིན་ཟེར་ན་ང་ཚོ་བོད་ཡུལ་ལ་ཅིག་ག་ལོ་རེད་ཡང་ཅིག། དགའ་ཞེན། སྐྱེ་ཡ་དང་དམ་ཞེན་གྱིས་བོད་ཡུལ་ལ་དོ་སྣང་བྱས་ཏེ། སྤྱི་ཚོགས་ཁྲོད་ལ་ཏོག་ཙམ་ཅིག་ད་དཔེར་ན་གཞོན་སྐྱེས་ཚོའི་ངོས་ནས་ཐུགས་སྣང་གནང་ཡས་དེ་ཁག་པོ་ཆགས་བསྡད་ཀྱི་ཡོད་དུས། ཁྱེད་རང་གིས་ཐོག་མར་སོ་སོ་ལ་དཔེར་ན་ཅིག་དེ་ལྟ་བུ་གི་དབྱིངས། ག་འདྲས་བྱུང་ཡོད་མེད་དང་དེ་ནས་དཔེར་ན་ད་དེའི་སྒང་ལ་བསྐྱོད་རྗེས་དེབ་དཔེར་ན་ཅིག་བརྩམས་དགོས་ཀྱི་ཡོད་པའི་གི་ཀུན་སློང་དེ་ག་འདྲས་བྱུང་ཡོད་ན་དེ་ངོ་སྤྲོད་ཐུང་ཐུང་ཞིག་གནང་དང།

དེའི་སྔོན་ནས་སྙན་ངག་དང་དེ་འདྲའི་ཆེས་མཐོ་བ་རུ་ཞིག་བྱུང་བས་ན་ནི་དངོས་གནས་ད་དེའི་སྔོན་ནས་མ་འདྲ་བ་ཞིག་འདུག་བ་ལན་སེམས་ན་དེ་འདྲའི་ཚོར་བ་རུ་བྱུང་སོང། ནི། སོ་སོ་གི་དཀའ་ལས་སྒྲུབ་ཅིག་ཀྱ། ནི། ལོ་རིམ་དང་པོ་སྐབས་སུ་ད་ཅི་ད་ང་རུ་ནི་དམིགས་ཡུལ་བཞི་ཡིན་ད་ང་རུ་ལོ་རིམ་བཞི་བ་ཀྱི།

ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་དབྱངས་འཛོམས་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།